དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོ་གི། བོད་ཟླ་དང་པོའི་ཚེས་བ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི། ཟླ་བ་གཉིས་པའི་ཚེས་བཅུ་གཉིས་གཟའ་ཟླ་བ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། གོང་ས་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས། བཀའ་དགོངས་བསྒྲུབ་དགོས་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། སྦེལ་ལེ་ཀོབ་པའི་གཞིས་ཁོངས་ཀྱི་ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་གྱི་མཛད་སྒོ་གི་ཐོག་གསུངས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང་ང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནང་དུ་བོད་མི་ཚོས་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་རོལ་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག། མཇུག་ཏུ། ཕྱི་ལོ་ཉིས་སྟོང་ལྔ་ལོ་གི།

ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོ་གི་ཐོག་གསུངས་འདུག། ལོ་གསར་ཚེས་གཉིས་ཀྱི་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ལི་ཀོ་པི། གཞིས་སྤྱི་རྒྱལ་བའི་ཕོ་བྲང་དུ་སྦེལ་ལི་ཀོ་པི་ལུགས་བདེ་གཞིས་ཁོངས་གཉིས་བོད་མི་སེར་སྐྱ་མི་མང་ལྷན་འཛོམས་ཀྱིས་ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོ་གི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་གདན་ཞུ་གནང་བ་དེར་ལྷན་ཞུགས་ཀྱིས་བོད་མི་ཡོངས་དང་བོད་པར་རྒྱབ་སྐྱོར་གནང་མཁན་ཡོངས་ལ་ལོ་གསར་གྱི་འཚམས་འདྲི་དང་འབྲེལ་གསུང་བཤད་གནང་བའི་ནང་གོང་ས་མཆོག་གིས།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དང་དགོངས་པ་ག་རེ་ཡིན་པ་དེ་རྟོགས་ཐུབ་པ་བྱེད་ཡ་དེ་ཧ་ཅང་གལ་ཆེན་པོ་རེད།
སྲིད་སྐྱོང་མཆོག་གིས་གསུངས་ནས་ཁོང་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་ཏེ་འདས་པའི་ལོ་གཉིས་ལྷག་གི་རིང་རྒྱལ་ཁབ་ཉི་ཤུ་རྩ་བཞི་ཙམ་གྱི་ནང་ང་སྐོར་སྐྱོད་གནང་སའི་ཡུལ་ལུང་ཁག་ནས་ཁོང་ལ་རང་དབང་ཡོད་པའི་རྒྱལ་ཁབ་ཀྱི་དབུ་ཁྲིད་ནང་བཞིན་གུས་བརྩི་ཐོབ་བཞིན་པ་དེ་ནི་གཙོ་བོ ྋགོང་ས་མཆོག་གི་རླབས་ཆེན་གྱི་མཛད་འཕྲིན་ལ་བརྟེན་ནས་བྱུང་བ་ཡིན་ལ། ཁོང་ལ་དངོས་སུ་མྱོང་ཚོར་བྱུང་ཚུལ་གསུངས་པ་དང་འབྲེལ ྋགོང་ས་མཆོག་ནས་ལོ་ངོ་བཅུ་ཕྲག་གཉིས་ཙམ་བཞུགས་རྒྱུ་དང་ཡང་དགུང་ལོ་བརྒྱ་ར་བཅུ་གསུམ་བཞུགས་རྒྱུའི་བཀའ་གནང་བ་དེ་ནི་བླ་མ་གི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་ན་ཡང་བླ་མ་གི་སྐུ་ཚེ་ཞབས་པད་བརྟན་པར་བླ་སློབ་ཀྱི་བར་ལ་དམ་ཚིག་བརྟན་པོ་གནས་དགོས་པ་གལ་ཆེ་བའི་སྐོར་ར་གསུངས་རྒྱུར། བླ་མའི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་པ་འདི་བསྟན་གནང་གི་ཡོད་རེད། ཡིན་ནའང་བླ་མ་སྐུ་ཚེ་ཞབས་པད་བརྟན་པ་བྱེད་པ་ལ་ཨ་ནི་བླ་སློབ་ཀྱི་དམ་ཚིག་འདི་བརྟན་པོ་ཡོང་ཡོང་དགོས་ཀྱི་ཡོད་པས་སོང་ཙང་ད་ང་རང་ཚང་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སློབ་མ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ང་ཚོ་སློབ་མ་ཚོའི་ངོས་ནས་རྒྱལ་བ་རིན་པོ་ཆེའི་བཀའ་དགོངས་གཞི་བཟུང་བྱས་རྗེས་ལས་དོན་སྒྲུབ་ཡ་ལ་ཡ་འབད་བརྩོན་བྱས་པ་འདྲ་པོ་ཕྱིན་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་རང་བཞིན་གྱིས་བརྟན་གྱི་རེད་བྱས་རྗེས་འདི། ཡང་ཁོང་གིས་གསུངས་ན་རྒྱ་ནག་ནང་ཆབ་སྲིད་དང་དཔལ་འབྱོར་གྱི་ཐོག་ནས་འགྱུར་བ་ཆེན་པོ་ཟིག་འགྲོ་བཞིན་ཡོད་ཀྱང་རྒྱ་ནག་གི་བྱེད་སྟངས་ལ་བརྟེན་ནས་འཛམ་བུ་གླིང་གིས་རྒྱ་ནག་ལ་ལྟ་སྟངས་མ་འདྲ་བ་ཟིག་ཡོང་གི་ཡོད་ན་ཡང་བོད་ནང་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་ཀྱང་བོད་མིའི་སྒྲིག་འཛུགས་ཀྱིས་བོད་རྒྱ་དཀའ་རྙོག་སེལ་ཐབས་སུ་འབད་བརྩོན་གནང་བཞིན་ཡོད་ཀྱང་ད་ལྟའི་གནས་སྐབས་སུ་བོད་མིའི་མངོན་འདོད་དང་མཚུངས་བའི་གྲུབ་འབྲས་ཐོན་རྒྱུ་ཕྲན་བུ་ཁག་པོ་ཡིན་པ་གསུངས་འདུག། གཞན་ཡང་ཁོང་ནས་རང་ཉིད་ཕྱི་ཕྱོགས་ཀྱི་འཛམ་གླིང་ནང་བོད་དོན་ལས་འགུལ་སྤེལ་རྒྱུ་དང་བཙན་བྱོལ་སྤྱི་ཚོགས་ཀྱི་ནང་སྔོན་དཔག་གནང་བའི་ཐོག་ནས་མ་འོངས་པར་དཀའ་ངལ་མི་འཕྲད་པའི་ཐབས་ལམ་གྱི་ཐོག་ལ་འབད་བརྩོན་གནང་བཞིན་པ་གསུངས་པ་དང་སྦྲགས་གཞིས་ཆགས་ཀྱི་བོད་མི་རྒན་རབས་ཚོས་གོང་ས་མཆོག་གི་བཀའ་དགོངས་ཀྱི་ལྟར་གཞིས་ཆགས་མུ་མཐུད་རྒྱུན་གནས་ཐུབ་པར་བཀའ་དྲིན་རྗེས་དྲན་གནང་ཡོད་སྐོར་ཨ་མི་རི་ཀའི་གྲོས་ཚོགས་འོག་མ་གི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ། Mike Gallagher གྱིས། གྲོས་ཚོགས་ཀྱི་ཚོགས་མིར་བསྐྱར་དུ་བཞེངས་རྒྱུ་མིན་ཞེས་གསུངས་ཡོད། གཟའ་སྤེན་པ་གི་ཉིན། སྐུ་ཞབས Mike Gallagher མཆོག་གིས་ཁོང་བསྐྱར་དུ་གྲོས་ཚོགས་ཀྱི་ཚོགས་མི་གི་འོས་མིའི་ཁོངས་སུ་བཞེངས་གི་མིན་ཞེས་གསུངས་འདུག། དགུང་གྲངས་སུམ་ཅུ་སོ་དགུ་ལ་ཕེབས་པའི་གྲོས་ཚོགས་འོག་མ་གི་འཐུས་མི་ཁོང་གིས་སྐབས་བཞི་གི་རིང་ལ་གྲོས་ཚོགས་ཀྱི་འཐུས་མི་གནང་ཡོད་པ་དང་གཟའ་སྤེན་པ་གི་ཉིན། ཁོང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་ཨ་རིའི་རྩ་ཁྲིམས་བཟོ་མཁན་གྱིས་མི་ཚེ་ཧྲིལ་བོར་འོས་འདེམས་བྱས་པའི་འཐུས་མི་བྱས་ནས་སྡོད་རྒྱུ་གི་དགོངས་པ་དེ་འདྲ་བཞེས་ཡོད་པ་མ་རེད་དེ་འདྲ་སོང་ཙང་ཁོང་བསྐྱར་དུ་འོས་མི་གི་ཁོངས་སུ་བཞེངས་འདོད་མེད་ཅེས་གསུངས་འདུག། བདུན་ཕྲག་སྔོན་མ་གཟའ་མིག་དམར་གྱི་ཉིན་ཁོང་དང་གཞན་སྤྱི་མཐུན་ཚོགས་པ་གི་འཐུས་མི་གསུམ་གྱིས་སྲིད་འཛིན་ཇོ་པའེ་ཏིན་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གི་རྒྱལ་ནང་བདེ་སྲུང་དྲུང་ཆེ Alejandro Mayorkas མཆོག་ལ་ནག་ཉེས་སྐྱོན་འཛུགས་བྱས་ནས་ལས་གནས་ནས་ཕྱིར་འབུད་བྱ་རྒྱུར་རྒྱབ་སྐྱོར་གནང་མེད་ལ་སྤྱི་མཐུན་ཚོགས་པ་གི་འཐུས་མི་གཞན་ཚོས་ཁོང་གི་མཐའ་བསྐོར་ནས་རྒྱལ་ནང་བདེ་སྲུང་གི་དྲུང་ཆེར་ཕྱིར་འབུད་བྱ་རྒྱུར་རྒྱབ་སྐྱོར་བྱ་དགོས་པའི་ནན་བསྐུལ་བྱས་ཡོད་ཀྱང་ཁོང་གིས་རང་ཉིད་ཀྱི་ཐག་གཅོད་དེ་ལ་འགྱུར་བ་བཏང་མེད། ཁོང་གིས Wall Street Journal ཞེས་པའི་གསར་ལས་ཁང་ལ། རྒྱལ་ནང་བདེ་སྲུང་གི་དྲུང་ཆེ་ལས་གནས་ནས་ཕྱིར་འབུད་གཏོང་རྒྱུ་དེས་ཨ་རི་དང་མེ་སི་ཁོ་གི་ས་མཚམས་སུ་འཕྲད་བཞིན་པའི་དཀའ་ངལ་དེ་སེལ་ཐུབ་ཀྱི་མ་རེད་ལ། དེ་ཧ་ཅང་ཉེན་ཚབས་ཆེ་བའི་ལམ་སྲོལ་ངན་པ་ཞིག་ཆགས་ནས་མ་འོངས་པར་སྤྱི་མཐུན་ཚོགས་པ་ལ་ཡང་གནོད་སྐྱོན་ཕོག་པ་རེད་ཅེས་གསུངས་འདུག། ཨ་མེ་རི་ཀའི་གྲོང་ཁྱེར་ཉིའུ་ཡོག་གི་ནང་དུ་བོད་མི་ཚོས་བོད་ལུགས་ཤིང་འབྲུག་ལོ་གི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་རོལ་ཡོད་པའི་སྐོར་གསར་འགོད་པ་བཅུ་ལེབ་ཆོས་འཕེལ་གྱིས་ཉིའུ་ཡོག་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། ཕྱི་ཟླ་གཉིས་པའི་ཚེས་བཅུ་སྟེ་རེས་གཟའ་སྤེན་པའི་ཉིན། ཨ་རིའི་ནིའུ་ཡོག་ནང་དུ་གནས་སྡོད་བྱེད་མཁན་གྱི་བོད་མི་གཙོ་བོ་གྱུར་བའི་ཧི་མ་ལ་ཡའི་མི་མང་གིས་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་རོལ་གྱི་ཡོད་པ་བཞིན། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ། བོད་ཤིང་འབྲུག་ལོའི་ལོ་གསར་གྱི་དགའ་སྟོན་དེ་སྲུང་བརྩི་ཞུས་ཤིང། ཉིན་དང་པོའི་ལོ་གསར་གྱི་མཛད་སྒོའི་སྐུ་མགྲོན་དུ། ནིའུ་ཡོག་མངའ་སྡེ་དང་གྲོང་ཁྱེར་གྱི་དཔོན་རིགས་ཁག་ཅིག་དང། དམིགས་བསལ་བོད་མིའི་ཐོག་ལ་དོ་སྣང་བྱེད་པའི། གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝང་ལགས་དང། བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་སྐུ་ཚབ་དང། རྒྱ་རིགས་བོད་དོན་རྒྱབ་སྐྱོར་བ་སོགས་མི་མང་འཛོམས་ནས། བོད་ཀྱི་ལོ་གསར་གྱི་དགའ་སྟོན་ལ་རོལ་གནང་སོང། ལོ་སར་གྱི་དགའ་སྟོན་གྱི་ཐོག་མར་དགེ་འདུན་པ་དང་མི་མང་ལྷན་འཛོམས་ཀྱི་སྒོ་ནས་རྒྱལ་བའི་ཞབས་བརྟན་གསོལ་འདེབས་གསུངས་ཤིང། དེའི་རྗེས་སུ་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཞུགས་ཁྲིར་མཎྜལ་འདེགས་པ་དང་མི་མང་གིས་བཞུགས་ཁྲི་རིན་པོ་ཆེར་མཇལ་ཁ་ཞུས་རྗེས་ཚོགས་པ་དང་སྐྱིད་སྡུག་སློབ་ཕྲུག་སོགས་ཀྱིས་གཞས་སྣ་འཁྲབ་སྟོན་སོགས་གཟིགས་འབུལ་ཞུས་གནང་སོང། དེའང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས

Julie Won བྱས་ཨ་ནི་ང་ཚོ་གི་ནིའུ་ཡོག་མངའ་སྡེ་གི་གྲོས་ཚོགས་འཐུས་མི། Steven Raga། དེ་ཚོ་ང་ཚོ་ཕེབས་སོང་བྱས་ཙང་ང་ཚོའི་ངོས་ནས་ད་ཉི་མ་གཉིས་ཀྱི་མཛད་རིམ་འདུག་གཏན་འབེབས་ཡོད་དེ་རིང་ང་ཚོ་ཞོ་གས་དེ་ནི་ཁོ་རང་ཚོ་གི་གསུང་བཤད་མཉམ་པོ་སློབ་ཕྲུག་སྤུ་གུ་རིག་གཞུང་འཁྲབ་སྟོན་བྱས་ད་སང་ཉིན་ང་ཚོ་ནིའུ་ཡོག་ནང་སྐྱིད་སྡུག་མང་པོ་བྱས་རུང་ཁོ་རང་ཚོ་ངོས་ནས་རིག་གཞུང་འཁྲབ་སྟོན་བྱེད་ཆེད། ཡང་པདྨ་ཚེ་རིང་ལགས་ཀྱིས། ཨ་རིའི་ནང་ལ་བོད་དང་རྒྱ་གར་ནང་བཞིན་ལོ་སར་གྲ་རྒྱས་པོ་གཏོང་རྒྱུ་ཁག་པོ་རེད་དེ། ཡིན་ན་ཡང་བུ་ཕྲུག་གི་ཆེད་དུ་ལོ་སར་གྱི་སྐབས་མཆོད་པ་སྒྲིག་སྟངས་སོགས། ཕ་མས་གང་ལྷག་བབས་ཏེ་བུ་ཕྲུག་ལ་སློབ་རྒྱུ་དང། རིག་གཞུང་བདག་པོ་རྒྱག་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། ཨོ་ལྷན་རྒྱས་ཚང་མ་ལོ་ལ་ལོ་སར་གནམ་ལོ་གསར་ཚེས་ཀྱི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཤིང་འབྲུག། ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ལོ།

འཐུས་མི་ཇུ་ལི་ཝང་ལགས་ཀྱིས་བྱིས་པ་ཚོ་ལ་ལོ་སར་གྱི་ལག་རྟགས་སྤྲད་པ་དང། ད་ལོར་ལོ་སར་གྱི་ཚེས་བ་གཅིག་དང་ཚེས་བ་གཉིས་ཉིན་གྲངས་གཉིས་ཀྱི་རིང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ་བོད་ཀྱི་ལོ་སར་གྱི་མཛད་སྒོ་སྲུང་བརྩི་ཞུས་གནང་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་རི་ཆུ་འབུར་ཡིན།

འདི་ནི་ཉིན་གཉིས་བསྟུད་མར་རྒྱ་ནག་གི་ལྒང་ཕུག་ཐའེ་ཝན་མཚོ་འགག་གི་མཁའ་དབྱིངས་བརྒྱུད་ནས་འཕུར་སྐྱོད་བྱས་པ་ཞིག་ཡིན་པས་དེས་ཐའེ་ཝན་གྱི་མཁའ་དབྱིངས་འགྲིམ་འགྲུལ་ལས་དོན་གྱི་བདེ་འཇགས་ལ་ཉེན་ཁ་བཟོ་གི་ཡོད་ཅེས་ཁ་རྡུང་བཏང་ཡོད་པ་ཡིན། ཡིན་ན་ཡང་གནད་དོན་འདིའི་ཐད་རྒྱ་ནག་རྒྱལ་སྲུང་ལྷན་ཁང་ལ་རོའེ་ཐེར་གསར་ཁང་གིས་ཁ་པར་བརྒྱུད་ནས་འདྲི་རྩད་བྱས་ཀྱང་ལན་འདེབས་བྱས་མི་འདུག། རྒྱ་ནག་མཁའ་འཛིང་གནམ་གྲུ་གིས་ཉིན་ལྟར་ཐའེ་ཝན་མཚོ་འགག་གི་མཁའ་དབྱིངས་སུ་འཕུར་སྐྱོད་བྱས་ནས་ཐའེ་ཝན་གྱི་ཐོག་ལ་འཇིགས་སྐུལ་བྱེད་ཀྱི་ཡོད་པ་ལྟར། ན་ནིང་གི་ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་གི་ལྒང་ཕུག་ཨ་མི་རི་ཀའི་མཁའ་དབྱིངས་སུ་འཕུར་སྐྱོད་བྱ་སྐབས་གཏོར་རྒོལ་བྱས་པའི་རྗེས་རྒྱ་ནག་གི་ལྒང་ཕུག་སོ་ཉུལ་འདི་བཞིན་རྒྱལ་སྤྱིའི་གནད་དོན་ཞིག་ཏུ་ཆགས་ཡོད། བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་བོད་གཞིས་བྱེས་མཉམ་འཛོམས་མ་བྱུང་གི་བར་དུ་ངས་ལོ་མི་གསར་ཞེས་པའི་ལས་འགུལ་ཐེངས་བཅུ་གཅིག་པ་དེ་ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ནས་སྤེལ་འདུག། ཕྱི་ཟླ་གཉིས་པའི་ཚེས་བཅུ་སྟེ་བོད་ཀྱི་ལོ་སར་ཚེས་གཅིག་གི་ཉིན་བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ། བོད་ལ་གཞིས་བྱེས་མཉམ་འཛོམས་མ་བྱུང་གི་བར་དུ་ངས་ལོ་མི་གསར་ཞེས་པའི་ལས་འགུལ་ཐེངས་བཅུ་གཅིག་པ་དེ་སྤེལ་གནང་ཡོད་པ་དང། བསྟན་པ་དར་རྒྱས་ལགས་རྒྱུན་དུ Australia གི་རྒྱལ་ཁབ་ཏུ་བཞུགས་ཡོད་པ་ལྟར། ཁོང་གིས་བོད་ལ་གཞིས་བྱེས་མཉམ་འཛོམས་མ་བྱུང་གི་བར་དུ་ངས་ལོ་མི་གསར་ཞེས་པའི་ལས་འགུལ་དེ་ཡང་མང་ཆེ་བ་བོད་ནང་ནས་སྤེལ་ཡོད་པ་རེད་ལ། དེང་སྐབས་ཨ་མི་རི་ཀ་ལ་ཕེབས་ཡོད་པ་ལྟར། ལས་འགུལ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ནས་སྤེལ་ཡོད་པ་དང་ལས་འགུལ་དེའི་ཐོག་བོད་རྒྱལ་ཁབ་ཀྱི་ཆེད་དུ་རང་ལུས་མེར་བསྲེགས་གནང་མཁན་བརྒྱ་ར་བདུན་ཅུ་དོན་གཉིས་ཀྱི་པར་དང་ལོ་རྒྱུས་འཁོད་པའི་བྱང་བུ་བརྒྱ་ར་བདུན་ཅུ་དོན་གཉིས་ཅན་ཞིག་དང། ཚེ་བཙོན་གྱི་ཁྲིམས་ཐག་བཅད་པའི་ཆབ་སྲིད་བཙོན་པ་ཆོས་དབྱིངས་མཁས་གྲུབ་ལགས་ཀྱི་ལོ་རྒྱུས་སོགས་མཉམ་འབྲེལ་རྒྱལ་ཚོགས་ལ་འབུལ་རྒྱུ་ཡིན་པ་གསུངས་འདུག། ཧྥི་ལི་པིན་སི་གི་ཕྱོགས་ནས་རྒྱ་ནག་གིས Scarborough Shoal ཞེས་འབོད་པའི་གླིང་ཕྲན་གྱི་ཉེ་འཁྲིས་སུ་ཉེན་ཚབས་ཆེ་བའི་བྱ་སྤྱོད་སྤེལ་གྱིན་འདུག་ཅེས་རྒྱ་ནག་གི་ཐོག་ལ་སྐྱོན་བརྗོད་བྱས་འདུག་ཕྱི་ཚེས་བཅུ་གཅིག་གི་ཉིན་ཐོན་པའི་གནས་ཚུལ་ལྟར་ན་ཧྥི་ལི་པིན་སི་གི་མཚོ་ཐོག་སྐོར་སྲུང་ཚན་པ་གིས་གཟའ་ཉི་མའི་ཉིན་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོ་གི་ཁུལ་གྱི Scarborough Shoal གྱི་གླིང་ཕྲན་གྱི་ཕྱོགས་སུ་དམག་མིའི་གྲུ་གཟིངས་ཆེད་གཏོང་བྱས་ནས་ཉེན་ཚབས་ཆེ་ཞིང་འགོག་རྐྱེན་བཟོ་བའི་བྱ་སྤྱོད་སྤེལ་གྱིན་འདུག་ཅེས་རྒྱ་ནག་གི་ཐོག་ལ་སྐྱོན་བརྗོད་བྱས་འདུག་རྒྱ་ནག་གིས། རྡོ་སྣུམ་གྱིས་ཕྱུག་པའི་ལྷོ་རྒྱ་ནག་རྒྱ་མཚོ་གི་བདག་དབང་རྒྱ་ནག་ལ་ཡོད་ལུགས་ཀྱི་ཧམ་པ་བཤད་ནས་ཧྥི་ལི་པིན་ཙམ་མ་ཡིན་པར་དེ་མིན་གྱི་ཁྱིམ་མཚེས་ཡུལ་གྲུ་གཞན་གྱི་ཐོག་ལ་ཡང་འཇིགས་སྐུལ་བྱེད་ཀྱི་ཡོད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ལ་ཤིང་འབྲུག་ལོ་གི་གནམ་ལོ་གསར་དུ་བཞད་པའི་སྐབས་དང་བསྟུན་ནས་བོད་ཀྱི་སྲོལ་རྒྱུན་ལོ་སར་དར་ཚུལ་གྱི་སྐོར་བོད་སྐྱིད་ཀྱིས་ངོ་སྤྲོད་བྱས་པར་གསན་རོགས་ཞུ། བོད་ལ་ཤིང་འབྲུག་ལོ་གི་གནམ་ལོ་གསར་དུ་བཞད་ཀྱི་ཡོད་པའི་སྐབས་འདི་དང་བསྟུན་ནས་བོད་ཀྱི་སྲོལ་རྒྱུན་ལོ་སར་གྱི་སྐོར་ངོ་སྤྲོད་རགས་ཙམ་ཟིག་བྱས་ན། སྤྱིར་ལོ་སར་ཞེས་པ་ནི་ལོ་སྔ་མ་རྫོགས་ནས་ལོ་རྗེས་མ་གི་འགོ་ཚུགས་པ་ལ་ཟེར་ཞིང། དེ་ཡང་བོད་དུ་བླ་མ་ལོ་སར་དང་རྒྱལ་བོ་ལོ་སར། བསྟན་སྲུང་ལོ་སར། དཔའ་བོ་ལོ་སར། ཡེར་བ་ལོ་སར།

བོད་ཟླ་བཅུ་པའི་ཚེས་གཅིག་ལ་ལོ་སར་གྱི་སྤྲོ་སྐྱིད་ལ་རོལ་གྱི་ཡོད་པ་ཡིན། མངའ་རིས་སྤུ་ཧྲེང་གི་ཕྱོགས་སུ་བོད་ཟླ་བཅུ་གཅིག་ལ་ལོ་སར་གཏོང་གི་ཡོད། ཡང་བོད་ཀྱི་ས་ཁུལ་མང་ཆེ་བར་བོད་ཟླ་བཅུ་གཉིས་པའི་ཚེས་གཅིག་ལ་སོ་ནམ་ལོ་སར་རོལ་བ། དབུས་གཙང་གི་ས་ཁུལ་ཕལ་མོ་ཆེ་ལ་བོད་ཟླ་དང་པོ་གི་ཚེས་གཅིག་ལ་རྒྱལ་བོའི་ལོ་སར་རོལ་གྱི་ཡོད་པ་འདི་ཡིན། དེ་ཡང་དུང་དཀར་ཚིག་མཛོད་དུ། ལོ་གསར་ནི། ལོ་སྔོན་མ་མཇུག་རྫོགས་ནས་ལོ་རྗེས་མ་གི་འགོ་ཚུགས་སྐབས་ལ་ཟེར་ཞེས་འགྲེལ་བཤད་བརྒྱབ་ཡོད་པ་ལྟར། ལོ་སར་དང་ལོ་གསར་ཞེས་པ་དོན་གཅིག་མིང་གི་རྣམ་གྲངས་ཏེ། སར་བ་ཞེས་པ་གསར་བ་ཡི་འབྲི་ཚུལ་གཞན་ཡིན་ཞེས་དག་ཡིག་གསར་བསྒྲིགས་སུ་བཀོད་ཡོད་ཅིང། དེ་ཡང་བོད་ཀྱི་ལོ་གསར་དུས་སྟོན་འདི་དུས་ནམ་ཞིག་ལ་དར་བ་ཡིན་ཟེར་ན། རེབ་གོང་རིག་གནས་སྒྱུ་རྩལ་ཞིབ་འཇུག་ཏུ། དེ་ནི། སྔོན་རྒྱ་གར་འཕགས་པའི་ཡུལ་གྱི་གྲོང་ཁྱེར་མཉན་ཡོད་དུ། སྟོན་པ་བཅོམ་ལྡན་འདས་སངས་རྒྱས་ནས་ལོ་བདུན་ཅུ་སོང་བའི་ཚེ། མུ་སྟེགས་རྫོགས་བྱེད་སོགས་ཀྱི་འགྲན་སློང་བ་ལ་རྫུ་འཕྲུལ་གྱིས་བཅོམ་པའི་དུས་ནི་ཟླ་བ་དང་པོ་གི་ཚེས་གཅིག་ནས་བཅོ་ལྔ་གི་བར་ཡིན་ལ། དེའི་ཕྱིས་སུ། ཆོས་རྒྱལ་མྱ་ངན་མེད་སོགས་སྦྱིན་བདག་མཛད་དེ། ཆོ་འཕྲུལ་སྨོན་ལམ་ཆེན་མོ་བརྩི་བཀུར་བྱས་ཅིང། སྔོན་བྱུང་གི་དུས་ཁྱད་པར་ཅན་དེ་རྗེས་སུ་དྲན་པར། བོད་གངས་ཅན་གྱི་ལྗོངས་སུ་རབ་བྱུང་བདུན་པ་གི་ས་གླང་ལོར། མི་དབང་གྲགས་པ་རྒྱལ་མཚན་སོགས་སྦྱིན་བདག་མཛད་དེ། ཟླ་བ་དང་པོ་གི་ཚེས་གཅིག་ནས་བཅོ་ལྔ་གི་བར་ལྷ་སའི་གཙུག་ལག་ཁང་དུ་ལྷ་ས་གི་ཆོ་འཕྲུལ་ཆེན་མོ་གི་སྨོན་ལམ་བརྩི་བཀུར་མཛད། དེ་ནས་བཟུང་བོད་ཀྱི་ཡུལ་གྲུ་སོ་སོ་ལ་དར་ཁྱབ་བྱུང་བས། ལོ་སར་ནི་ཆོ་འཕྲུལ་སྨོན་ལམ་དང་འབྲེལ་བའི་དུས་སྟོན་རྨད་དུ་བྱུང་བ་ཞིག་ལ་བརྩི་བཞིན་ཡོད་ཟེར།

བོད་ལ་རང་གི་སྲོལ་རྒྱུན་རིག་གཞུང་གིས་ཡོངས་སུ་གཏམས་པའི་དུས་ཆེན་འདི་རྒྱ་ནག་ནས་མཆེད་པ་མིན་པར་རྟོགས་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན་པ་ལོ་རྒྱུས་སྨྲ་བ་དག་གིས་ངོས་འཛིན་གནང་གི་ཡོད། དེ་རིང་གི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞུས་པའི་ལེ་ཚན་གྱི་ནང་དུ་ཕྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ལམ་རིམ་གྱི་བཀའ་ཆོས་ཉིན་གསུམ་པ་གི་སྔོན་འགྲོ་གི་གསུང་ཆོས་ཀྱི་ཟུར་འདོན་ཞུས་པའི་ཚན་པ་བཅོ་ལྔ་བ་ཞིག་གི་དགོངས་དོན་ཧོར་གཙང་འཇིགས་མེད་ཀྱིས་མཚམས་སྦྱོར་བྱས་པ་ཞིག་ལ་གསན་རོགས་ཞུ།
ནང་པ་སངས་རྒྱས་པའི་ཆོས་ཀྱི་སྒོ་ལ་ཚུད་དང་མ་ཚུད་གི་ཚད་གཞི་དེ་ནི་གང་ཟག་གང་ཞིག་གི་རྒྱུད་ན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཡོད་མེད་ཀྱི་སྒོ་ནས་བཞག་དགོས་པ་དེ་ཡིན་ལ། དེ་ཡང་སྐྱབས་འགྲོ་རང་རྒྱུད་ལ་སྐྱེ་བ་ལ། དེ་ཡི་རྒྱུ་གཉིས་སྔོན་དུ་འགྲོ་དགོས་པ་ལས་རྒྱུ་དང་པོ་སྟེ། རང་ཉིད་ངན་སོང་གི་སྡུག་བསྔལ་ལ། འཆི་བདག་གི་གཤེད་མ་རལ་གྲི་གདེང་བ་ལྟ་བུའི་འཇིགས་སྐྲག་སྐྱེ་བ་དེ་ཡིན་ཞིང། དེ་ལས་སྐྱོབ་པའི་ནུས་པ་དཀོན་མཆོག་ལ་ཡོད་པར་ཡིད་ཆེས་པ་འདི་གཉིས་མེད་ན། རྒྱུད་ལ་སྐྱབས་འགྲོ་རྣལ་མ་སྐྱེ་ཐབས་མེད་པ་དེ་ཡིན་ཞིང། རྒྱུ་མཚན་དེ་ལ་དམིགས་ནས། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས། ཤི་ནས་ངན་འགྲོར་མི་སྐྱེའི་གདེང་མེད་ཅིང། དེ་ཡི་འཇིགས་སྐྱོབ་དཀོན་མཆོག་གསུམ་དུ་ངེས། དེའི་ཕྱིར་སྐྱབས་འགྲོ་ཤིན་ཏུ་བརྟན་པ་དང། དེ་ཡི་བསླབ་བྱ་ཡང་ཉམས་པ་མེད་པར་བྱ། ཞེས་གསུང་བར་མཛད་པ་དེ་ཡིན་པས། སྐྱེ་བོ་སུ་ཞིག་དཀོན་མཆོག་ལ་ཡིད་ཆེས་མེད་ན། དེ་ཡི་རྒྱུད་ལ་སྐྱབས་འགྲོ་ཡོད་མི་སྲིད་པ་དང། སྐྱབས་འགྲོ་མེད་པ་ཡིན་ན། ནང་པའི་ཆོས་སྒོར་ཚུད་མི་ཐུབ་པ་དེ་ཉིད་ངེས་པར་བྱ་རྒྱུ་ནི། ཆོས་ཉམས་སུ་བླང་བར་འདོད་མཁན་ཞིག་ལ་ཆེས་གལ་གནད་ལྡན་པའི་དོན་དག་གོང་ན་མེད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་འཇིག་རྟེན་གྱི་ཁམས་ཆེན་པོ་འདི་ནི། མི་ཡི་འགྲོ་བའི་དབང་བསྒྱུར་བྱེད་པའི་འཇིག་རྟེན་ཞིག་ཡིན་ལ། འདི་ཡི་སྟེང་དུ་འཚོ་གནས་བྱེད་རྒྱུར་དཀའ་སྡུག་སྣ་ཚོགས་ལ་གདོང་ལེན་བྱ་དགོས་ཡོད་ན་ཡང། ཕ་མ་སྤུན་མཆེད་དང་གཉེན་ཉེ་གྲོགས་པོ་སོགས་མཛའ་འབྲེལ་ལྡན་པའི་བདེ་སྐྱིད་ཡོད་པ་དང། མི་ཡི་སྤྱི་ཚོགས་དང་ཁོར་ཡུག་སྣ་ཚོགས་ཀྱི་ནང་དུ་རི་ར་བ་ཁང་ཁྱིམ་དང་བཟའ་བཏུང་ཡོ་བྱད་གླུ་ལེན་གར་རྩེད། མཚན་ཚོགས་དང་ལྟད་མོ་ལ་སོགས་པ། སྣང་བ་ཡེངས་སའི་ཁྲ་ཁྲ་ཟིང་ཟིང་གི་དོན་དག་ཤིན་ཏུ་མང་པོ་ཡོད་པའི་རྐྱེན་གྱིས། མིའི་འཇིག་རྟེན་འདི་ཕྱོགས་གཅིག་ནས་སྤྲོ་སྐྱིད་ལྡན་པ་ཞིག་ཡིན་ན་ཡང། དུས་ཚོད་ཧ་ཅང་རིང་བར་འཇིག་རྟེན་འདི་ཡི་ཐོག་ཏུ་སྡོད་དབང་མེད་པར་འཆི་དགོས་པ་དང། ཤི་ཚར་བའི་རྗེས་སུ་ཡང། དོན་དག་ཡོད་ཚད་མཇུག་རྫོགས་སོང་བ་ཞིག་མིན་པར། འགྲོ་བ་རིགས་དྲུག་གི་སྐྱེ་གནས་གང་ཞིག་ཏུ་སྐྱེ་བར་འགྱུར་རྒྱུ་ཡིན་མོད་ཀྱི། གནས་གང་ཞིག་ཏུ་ལུས་རྟེན་ཇི་འདྲ་ཞིག་ཏུ་སྐྱེ་རྒྱུ་སོགས་གདམ་ཀ་གང་ཡང་མེད་པར། ལས་དང་ཉོན་མོངས་ཀྱིས་རང་དབང་མེད་པར་སྐྱེ་གནས་གང་ཞིག་དང་མཚམས་སྦྱར་འགྲོ་བ་དེ་ཡིན། དེ་ཕྱིར་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། དེ་ཡང་དཀར་ནག་ལས་འབྲས་ལེགས་བསམས་ནས། བླང་དོར་ཚུལ་བཞིན་སྒྲུབ་ལ་རག་ལས་སོ། ཞེས་གསུངས་པ་ལྟར། འཆི་བའི་སྲོག་ལ་བབ་ཀྱང་དཀོན་མཆོག་ལ། བློ་ལིང་གིས་བཅོལ་ནུས་པའི་དད་པ་བརྟན་ཅིང། དཀར་ནག་ལས་འབྲས་ལ་ཡིད་ཆེས་བརྟན་པོ་ཡོད་པའི་རྨང་གཞིའི་སྟེང་ནས། སྡིག་སྤོང་དགེ་སྒྲུབ་ལ་མཐའ་གཅིག་ཏུ་བརྩོན་པ་ཡིན་ན། ག་ལེར་ག་ལེར་ཐར་པའི་ལམ་སྣ་ཟིན་ཡོང་རྒྱུ་ཞིག་ཡོད་པ་ཡིན་པས། སྣང་མེད་ཁྱད་གསོད་ཀྱི་དབང་དུ་མི་འགྲོ་བ་ཧ་ཅང་གལ་ཆེན་ཆགས་ཀྱི་ཡོད། དེ་ཡང་ཇི་སྐད་དུ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ཤི་ནས་ངན་འགྲོར་མི་སྐྱེའི་གདེང་མེད་ཅིང། དེ་ཡི་འཇིགས་སྐྱོབ་དཀོན་མཆོག་གསུམ་དུ་ངེས། དེ་ཕྱིར་སྐྱབས་འགྲོ་ཤིན་ཏུ་བརྟན་པ་དང་དེ་ཡི་བསླབ་བྱ་ཉམས་པ་མེད་པར་བྱ། དེ་ཡང་དཀར་ནག་ལས་འབྲས་ལེགས་བསམས་ནས་བླང་དོར་ཚུལ་བཞིན་སྒྲུབ་ལ་རག་ལས་སོ། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བྱས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཞེས་རྗེ་ཡིས་གསུངས་པ་ནང་བཞིན། ལར་ང་རང་ཚོ། མི་དཔེ་སྣང་བ་ཉམས་དགའ་བ། དེ་འདྲ་ཞིག་ལ་ཡ་ད་ང་ཚོ་སྐྱེས་བྱས་མིའི་མི་ཚེ་གཅིག་གི་ཨ་ནི་དཔེ་བདེ་སྐྱིད་ཡོད་རེད་དེ་ཡིན་ནའི་དཔེ་རྙོག་དྲ་ལུང་པ་གང་ནང་ལོགས་ལ་ཡ་ང་ཚོ་འདུག་བསྡད་བྱས་ད་ག་ད་གའི་ངང་ནས་ད་མི་ཚེ།

ད་རང་ལ་ཡང་ཅེས་རང་རང་ཉིད་ཀྱི་སེམས་རང་དབང་དུ་བསྡུ་ཐུབ་པ་ཅིག་དང་རང་དབང་དུ་གྱུར་པའི་སྒོ་ནས་ཨེ་ནི་སེམས་དགེ་བའི་དམིགས་པ་ལ་ཡང་ལྷན་ནེ་འཇོག་ཐུབ་ཡ་དང་ཨེ་ནི་སེམས་ཁོ་རང་ཨེ་ནི་དགེ་བའི་ག་ཟེར་རྟོགས་པ་དཔེ་ནུས་པ་དང་ལྡན་པ་དེ་འདྲ་ལ་ཡང་འགྱུར་ཐུབ་པ་ཅིག་བྱུང་བ་ཡིན་ན། ཨ་ནི་ག་ལེ་ག་ལེ། མ་འོངས་པའི་སྐྱེ་བ་ག་འདྲ་ཞིག་ལ་འགྲོ་དང་མི་འགྲོ་དེ་ཡིན་ཏེ་སོ་སོ་རང་དབང་གི་ཐོག་ནས་ཨ་ནི་འགྲོ་ཡ་ཅིག་ད། གང་ལྟར་རང་དབང་འདུས་པ་ཞིག་ད་ཡོང་ཡ་ཡོད་པ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་པའི་ཆོས་ལ་ཞུགས་པའི་ལག་རྗེས་གལ་ཆེན་པོ་ཞིག་ནི། རང་གི་སེམས་དེ་ཉིད་རང་གི་བསམ་པའི་བཀོད་ཁྱབ་ཀྱི་འོག་ཏུ་འདུ་ཐུབ་པ་དང། དེ་ལ་བརྟེན་ནས་སེམས་དེ་ཉིད་དགེ་བའི་དམིགས་པ་ལ་ལྷན་ནེར་གཞག་ཐུབ་པའི་སྒོམ་ལ་བརྟན་ཆ་ངེས་ཅན་ཞིག་བྱུང་བ་དང་བསྡོངས་ནས། སེམས་ལ་དགེ་བའི་སྟོབས་ཀྱིས་རྟོགས་པ་ཞིག་སྐྱེས་ནས་ཡོང་སྐབས། རང་གི་སྐྱེ་བ་ཕྱི་མར་ག་འགྲོ་ག་འདུག་གི་རང་དབང་ངེས་ཅན་ཞིག་ཐོབ་རྒྱུ་ཡོད་པ་ཡིན་ན་ཡང། ད་ལྟ་ང་ཚོས་ཉིན་ཞག་ཕྲུགས་གཅིག་གི་ནང་ལ་སྡིག་པ་བསགས་སྟོབས་ཆེ་ཞིང་དགེ་བའི་ལས་བྱས་པ་ཤིན་ཏུ་ཉམ་ཆུང་བ་ལ་གཞིགས་ན། འདི་ནས་ཚེ་འཕོས་ཏེ་འཇིག་རྟེན་གྱི་སྣང་བ་འགག་པའི་ཚེ་ན། ངན་སོང་གསུམ་གང་དུ་སྐྱེ་རྒྱུ་ལས་འོས་མེད་པ་ལྟ་བུ་ཆགས་ཀྱི་ཡོད་ཅིང། སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དང་རྗེས་འཇུག་མཁས་པ་དག་གི་གསུང་ང་ཚོར་མཐོང་ཆོས་སུ་ཡོད་པའི་འཇིག་རྟེན་གྱི་གནས་བབ་བཅས་ལ་ཞིབ་ཏུ་བརྟག་ན། སའི་གོ་ལ་འདི་ཉིད་གཅིག་པུའི་སྟེང་དུ་ཡང་ཆུ་ལ་གནས་པའི་ཉ་ལ་སོགས་པའི་འབུ་སྲིན་སྲོག་ཆགས་ཀྱི་རིགས་གྲངས་ལས་འདས་པ་དང། ས་ཆེན་པོ་འདི་ཡི་སྟེང་འོག་བར་གསུམ་དུ་ཡང་འབུ་སྲིན་དང་སྲོག་ཆགས་གྲངས་ལས་འདས་པ་ཡོད་པ་རྣམས། མངོན་མཐོ་མི་ཡི་ལུས་རྟེན་ཐོབ་མཁན་དང་བསྡུར་ན། ལྡབ་བརྒྱ་སྟོང་ཁྲི་འབུམ་གྱི་མང་ཉུང་ཡོད་པ་ཧ་ཅང་གསལ་བོ་ཡིན་པའི་སྟབས་ཀྱིས། བདེ་འགྲོ་མི་ཡི་ལུས་རྟེན་ཐོབ་ནས་ཕྱི་མར་ངན་སོང་དུ་འགྲོ་མཁན་ཆེས་ཤིན་ཏུ་མང་ཞིང། མཐོ་རིས་དང་ཐར་པའི་གནས་སུ་འགྲོ་མཁན་ཆེས་ཤིན་ཏུ་ཉུང་ངུ་ལས་འབྱུང་གི་མེད་པ་དེ་ལུང་དང་གཏན་ཚིགས་གཉིས་ཀྱིས་བསྒྲུབ་ཏུ་ཡོད་པ་ཞིག་ཡིན། དེ་འདྲ་ཡིན་པའི་རྐྱེན་གྱིས་ཚ་གྲང་དང་བཙོ་བསྲེག་ལ་སོགས་པ། སྡུག་བསྔལ་ཤིན་ཏུ་ནས་མི་བཟོད་པའི་དམྱལ་བར་སྐྱེས་ན་ལྟ་ཅི། ཟས་སྐོམ་མི་ཐོབ་པའི་སྡུག་བསྔལ་དང། ཐོབ་ཀྱང་ལོངས་སུ་སྤྱོད་མི་ཐུབ་པའི་སྡུག་བསྔལ་མི་བཟད་པ་ཡོད་པར་བཤད་པ་སོགས། ཡི་དྭགས་ཀྱི་སྡུག་བསྔལ་དང་འདི་གཉིས་ནི། ད་ལྟ་ང་ཚོར་ཤིན་ཏུ་ལྐོག་གྱུར་གྱི་གནས་ཡིན་ཀྱང། ང་ཚོས་རྒྱུན་དུ་མཐོང་ཞིང་རྒྱུས་མངའ་ཡོད་པ་དེ་ནི། དུད་འགྲོའི་སྐྱེ་གནས་སུ་སྐྱེ་བ་བླངས་པ་ལ་གླེན་ལྐུགས་ཀྱི་སྡུག་བསྔལ་དང། གཅིག་ལ་གཅིག་ཟ་བའི་སྡུག་བསྔལ། ན་བའི་ཚེ་ན་སྡུག་སྒོམ་རྒྱབ་ནས་སྡོད་པ་ལས་སྐྱབས་ས་དང་རེ་ས་གང་ཡང་མེད་པ་སོགས་མཐོང་ཆོས་སུ་ཡོད་པའི་སྡུག་བསྔལ་དེ་དག་བསམ་ན་ཡང་སྙིང་ལ་འདར་སིག་རྒྱག་པ་ཞིག་ཡིན་མོད། ནམ་ཕྱིར་རྒྱུན་གཏན་ནས་ང་ཚོས་སེམས་ཅན་དེ་དག་གིས་མྱོང་བཞིན་པའི་དངོས་ཡོད་མ་ཡིན་པའི་གློག་བརྙན་ལ་ལྟ་བ་དང། བཅོས་སྒྲུང་བཀླགས་པ་ལྟ་བུ་ལས་འཚེར་སྣང་གང་ཡང་ཡོང་གི་མེད་ན་ཡང། དུད་འགྲོ་ལ་ཕོག་བཞིན་པའི་སྡུག་བསྔལ་དེ་དག་རེ་རེ་བཞིན་རང་ཐོག་ཏུ་བླངས་ཏེ་བསམ་བློ་བཏང་པ་ཡིན་ན་ཧ་ལམ་སྙིང་རྩ་འགག་འགྲོ་བ་ལྟ་བུའི་འཇིགས་སྐྲག་ཆེན་པོ་སྐྱེ་རྒྱུ་ཡིན་པ་གཏན་འཁེལ་ཐུབ་པ་ཞིག་ཡིན། དེ་འདྲ་ལ་བརྟེན་ནས་ད་ལྟ་མི་ཡི་ལུས་རྟེན་ཐོབ་ཅིང་དགེ་སྡིག་གང་ལ་འཇུག་ཀྱང་རང་ལག་ཏུ་ཡོད་པའི་གོ་སྐབས་བཟང་པོ་འདི་ལོངས་སུ་སྤྱད་དེ། ཚེ་ཕྱི་མར་ངན་སོང་དུ་མི་འགྲོ་བའི་ཐབས་ཤེས་བྱ་རྒྱུ་གལ་ཆེན་ཡིན་ཞིང། ངན་སོང་གི་སྐྱེ་སྒོ་འགོག་བྱེད་ཀྱི་ལག་ཆ་ཡག་ཤོས་དེ་ནི། མི་དགེ་བ་བཅུ་སྤངས་ཏེ་ལྷ་ཆོས་དགེ་བ་བཅུ་ཉམས་ལེན་བྱས་པའི་སྟོབས་ཀྱིས་ཕྱི་མར་མངོན་མཐོ་དང། མི་ཡི་ལུས་རྟེན་རྙེད་པར་འགྱུར་བ་དེ་ཡིན་ལ། ལམ་རིམ་དུ། དལ་འབྱོར་གྱི་ཨང་ཀ་མ་འཁྲུགས་པ་སྟེ། མི་ཡི་སྐྱེ་བ་ལ་བར་མཚམས་མ་ཆད་པར་བླང་རྒྱུ་གལ་ཆེན་དུ་བསྟན་པ་ལྟར། འབད་བརྩོན་བྱ་དགོས་པ་དེ། སྐབས་འདིའི་བསྟན་བྱ་དངོས་གནས་པ་དེ་ཉིད་ཆགས་ཀྱི་ཡོད།
དེ་འདྲ་ཡིན་དུས་ས་ནས་ད་དབུགས་འདི་རྫོགས་བྱས་དབུགས་འདི་ཆད་བྱས་ཚེ་འདིའི་སྣང་བ་བས་བག་དྲོ་བ་རོ་བའི་སྣང་བ་གཅིག་བྷི་ཀའི་སྐྱིད་བདེ་བ་རོ་ད་དེ་འདྲ་གི་སྣང་བ་འདི་ནི་བག་འགག་ཚར་རྗེས་ལ་ཡ་ད་ད་ལྟའི་ང་རང་ཚོའི་ཉིན་རེ་ཉིན་རེ་ཅིག་ད་བསམ་པ་དང་སྦྱོར་བའི་འགྲོ་སྟངས་ཅིག་བསམ་རྒྱུ་ཉོན་མོངས་བྱ་རྒྱུ་སྡིག་པ་མ་གཏོགས་མེད་བསྡད་པའི་ངང་ཚུལ་འདིའི་ཐོག་ནས་བལྟས་པ་ཡིན་ན་ཕལ་ཆེར་འགྲོ་ས་ངན་སོང་རེད།

ཅེས་ཡི་དྭགས་དེ་ཚོ་གྲས་སྤྱིར་བཏང་བྱས་ན་ད་ང་ཚོ་ལ་ཕལ་ཆེར་ལྐོག་གྱུར་འགྲོ་བ་རེད། ད་དུད་འགྲོ་ང་ཚོ་མཐོང་ཆོས་ལ་ཡོད་བསྡད་པ་དེ་རེད། དེ་གི་དེ་གི། ཅེས་འགྲོ་སྟངས་སྡོད་སྟངས། ཨ་ནི། གནོད་འཚེ། གནོད་འཚེ་ཡོང་པའི་ཁ་ཐུག་ལ། ཡང་ན་གཅིག་དཔེར་ན་ནད་ན་ཚ་སྡུག་བསྔལ་བྱུང་བ་ཡིན་ན། སྡུག་སྒོམ་རྒྱབ་ནས་བསྡད་རྒྱུ་རེད་མ་གཏོགས་སུ་གཅིག་ལྟ་མཁན་ཡོང་མ་རེད། ཡང་ན་དུད་འགྲོ་གཅིག་ལ་གཅིག་ཟ་བའི་སྡུག་བསྔལ་ལ་སོགས་པ། འདི་འདྲ་ཅིག་གི་ད་གནས་ཚུལ་བལྟས་ཡོང་དུས། ད་ང་ཚོ། ད་ལྟ་མི་ལུས་ཐོབ་བྱས་ནི་ཕ་ཅིག། ཕར་ཕྱོགས་ཀྱི་འཚོ་བ་རུ་ཁོ་ང་ཚོས་ད་དོ་སྣང་རུ་བྱས་རྗེས་བསམ་བློ་མ་བཏང་ཡིན་ཙང་ཁྱེད་ཀྱིས་ད་ལྟད་མོ་དེ་དེ་བས་སོ་བཞི་རི་མོ་བྲིས་ཤིག་བས་སོ་བཞི་མཐོང་དགོས་བ་རུ་མ་གཏོགས་ངོ་ཐོག་རང་སོ་སོའི་རང་ཉམས་རུ་ཡ་ག་སོག་རུ་གཏུགས་པ་བསམ་བློ་བཏང་ནས་བྱས་བ་ཡིན་ན་ཅིག་བཟོད་མི་ཐུབ་ཡ་གཅིག་ཕལ་ཆེར་རེད་ས་དེ་འདྲ་ཡིན་པ་ཡིན་དུས་ད་དེ་འདྲ་འགྲོ་བ་གཅིག་ལ་ཡ་ཨ་ནི་སྐྱེ་ཡག་གི་ཉེན་ཁ་ཡོད་པ་ཡིན་དུས་ད་འདི་མ་ཡོང་ཡག་གི་ད་ཐབས་ཤེས་ག་རུ་བྱ་བ་ལབ་ན། ངན་འགྲོ་ལ་སྐྱེ་ཡག་གི་རྒྱུ། ཨ་ནི། གཙོ་ཆེ་ཤོས་དེ་ད་མི་དགེ་བ་བཅུ་ཟེར་ཡག་དེ་བསྡོམས་ནས། ད་ལྟ་དེའི་ཐོག་ནས་ཨ་ནི་དཀར་པོ་དགེ་བཅུ་ལ་བསླབས་ནས་ཨ་ནི་ཕྱི་མ། ངན་འགྲོའི་སྐྱེ་གནས་ལས་ལྡོག་པའི་ད་བདེ་འགྲོའི་ལུས་རྟེན་ཨ་ནི། ཐོབ་ཡག་གཅིག་གི་ད་རྒྱུ་ཚོགས་སོ་སོས་ཨ་ནི། བ་སོགས་ལ་བུ་གའི་ཆ་ཚང་བ་ཅིག་ད་ད་ལྟ་གསོན་པའི་རིང་དེ་ལ་སྒྲུབ་དགོས་པ་རེད།
ཉན་མཁན་གྲོགས་པོ་རྣམས་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཨ་མེ་རི་ཀའི། རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་བཞིན་རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་པའི་བར་རྒྱང་སྲིང་བྱེད་གི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར།